དམ་ཆོས་དང། འོ་དེ་རེད་ད། རྒྱལ་བའི་བཀའ་མེད་པའི་ཡུལ། མཐའ་འཁོབ་འདྲ་བོ་དེ་འདྲ་ལ་སྐྱེས། འོ་ད་དབང་པོ་མ་ཚང་བ་འདྲ་བོ་ད་འོ་ད་དེ་འདྲ་རེད་གང་བྱེད། དགེ་བའི་བཤེས་ཀྱི་སྒྲ་ཡང་ཐོས་མི་འགྱུར་ཞེས་གསུངས། དེས་ན་བཤེས་གཉེན་བསྟེན་ཚུལ་འདི་ནི། བསམ་བཞིན་དུ་བྱས་པ་ལྟ་ཅི། མ་བརྟགས་མ་བསམ་པར་རང་གར་བྱེད་པའི་བྱ་བྱེད་ཀྱི་རྟེན་འབྲེལ་ཕྲ་མོས་ཀྱང་རྟེན་འབྲེལ་བཟང་ངན་སྣ་ཚོགས་འོང་བ་མི་ལས་མར་པར

འདི་ནི་རྐང་བཙུགས་ནས་མ་བྱས་པ་འདྲ་བོ་འདི་གྲོགས་དང་མ་བརྟགས་མ་བསམ་པར་རང་གར་བྱེད་པའི་བྱ་བྱེད་ཀྱི་རྟེན་འབྲེལ་ཕྲ་མོས་ཀྱང་རྟེན་འབྲེལ་བཟང་ངན་སྣ་ཚོགས་འོང་བ་མི་ལས་མར་པར་ཟངས་སྟོང་པ་ཕུལ་བ་སོགས་ཀྱི་ད་མི་ལ་རས་པ་དང་པོ་མར་པའི་སྐུ་མདུན་བཅར་བའི་ཁ་ཐུག་ལ་ཨ་ནི་ག་རེ་བྱེད་ག་ཡོང་པ་ཡིན་ཟེར་གལ་འགགས་པའི་སྡིག་ཆེན་ཡིན་སྡིག་པོ་ཆེ་དེ་འདྲ་ཡིན་དེ་ཡིན་ད་ཐུག་གལ་ཆོས་ཞུ་ག་ཡོང་པ་ཡིན་ཞེས་རང་སར་བཏང་སོང་མར་པས་ཆོས་ཆོས་གནང་རོགས་གནང། ཟས་དེ་ཚོ་གནང་རོགས་གནང། ག་རེ་ཡིན་ན་བླ་མ་ཁྱེད་རང་ཡིན། ཞུས་པའི་སྒང་ལ། ཁྱེད་རང་གནང་བ་ཅི་མདོག་ཁ་པོ། ཆོས་ཅན་ཆོས་ངས་སྤྲད་དགོས་ན་ཟས་ངས་སྤྲད་ཐུག་གི་མ་རེད། ཟས་ཁྱེད་རང་འཚོལ་ག་རྒྱུགས། ཟས་ངས་བྱས་ན་ཆོས་ངས་སྤྲད་ཐུག་གི་མ་རེད། ཆོས་ཞུ་ག་གཞན་དག་སར་སོང། དེ་གསུངས་པ་མར་པས། དེ་ཡིན་ཙང་ད་ཆོས་ཞུ་ག་ཡོང་ཡིན་ཙང་འོ་ད་ཆོས་གནང་རོགས་གནང་གསུངས་ཁྱེད་རང་གིས་ཟས་ང་རང་ལྟོ་སློང་ག་བྱས་ནས་ཐབས་ཤེས་བྱེད་ཀྱི་ཡིན་ཟེར། བྱེད་སྐབས་ད་དང་པོ་ཨ་ལེ་ལྟོ་སློང་ག་ཅིག་བྱེད་ཡིན་ཡང་བསོད་སྙོམས་ཕྱིན། བསོད་སྙོམས་གང་འདི་བསོད་སྙོམས་མང་པོ་རག་པས་འཁྱོག་ཚད་ཅིག་རག། རེད་པ་ད་ཨ་ནི་དེ་གི་ཐོག་ནས་དེ་ནས་པི་ཀའི་ཁར་སོ་ད། དེ་ནས་སྣོད་པི་ཀའི་རེད་པ་ད། དེ་ནས་ཟངས་གསུངས་ད་བ། ཟངས་ཀྱི་སྣོད་བི་གས་ཆེན་པོ་གཅིག། ལུང་ཐག་བཞི་ཡོད་མཁན་ཟངས་རང་གི་བི་གས་ཨ་ནི་དེ་འདྲ་ཞིག་བི་གས་ཐབས་ཤེས་བྱས་ནས་ད་ཉོས་ནས་སི་ཨོ་རེད་པ་ད་བླ་མ་ལ་ཕུལ་ཡ་ཕུལ་བི་དེ་འདྲ་བོ་བྱས་ཁོ་རང་གི་བསོད་སྙོམས་བྱས་འཁྱོག་ཚད་ཅིག་བྱས་ད་དེ་བྱས་ཨ་ནི་ཚུར་ནང་ལ་ཚུར་བི་དེ་མར་པ་བཞུགས་ས་ལ་ཚུར་ཡོང་བ་རེད་མར་པ་བཞུགས་ས་ཚུར་ཡོང་མར་པ་བཞུགས་ས་ཚུར་ཡོང་ནི་ཐག་རིང་པོ་ནས་ད་དེ་འཁུར་ནས་ཁུ་ཚབ་བསྣམས་ནས་ཕེབས་ཡིན་ཙང་དཀའ་ལས་ཁ་ཅིག་རང་ནི་མི་དགའི། མ་དུ་བཞག་པའི་སྒང་ལ་དེ་ནས་ཁུ་ཚ་ལྗིད་པས་འདེགས་ཆགས་ཡིན་ཟེར་བ། འཁྱོག་ཚད་ཅིག་ཡོད་པ་ཡིན་ཙང། ཁང་པ་འགུལ་སྐྱོད་རྒྱབ་པ་འདྲ་འདུག་པ་ལམ་སང་པའི་མར་པ་ཡིན་ནི་ཕེབས་ཡིན་ནི་རྒྱུག་པ་དེ་འཁྱེར་ནས་བས་ཁྱོད་ཧམ་པ་ཚ་མདོག་ཁ་པོ་ངའི་ཁང་པ་ཇི་ལྟར་ཤིག་གྲོགས་བྱེད། ཁྱེད་རང་གི་བསོད་སྙོམས་ག་ཚོད་རག་ཡོད་ན་ངའི་ཁང་པ་ཇི་ལྟར་བཤིག་གྲབས་བྱེད་ནི་སོང། བྱས་རོགས་ད། ཨ་ནི་ལམ་སང་དེ་ཚོ་ཡར་ཕུལ། དེ་ཁྲོ་མ་འདུག་དེ་ཟངས་ཀྱི་དེ་ཡར་ཕུལ། ཟངས་ཡར་ཕུལ། ཟངས་ཡར་ཕུལ་བ་གང་ན་ནི། མ་བརྟགས་མ་དཔྱད་འདྲ་པོ་ག་ཡ་ཙི་མ་ནི་ནང་ལོགས་ལ་ཅིག། བླུགས་ཡ་འདྲ་པོ་ཅིག་རོ་བ་དང་སྟོང་པ་མིན་པ་ཞིག་ཕུལ་ཡ་འདྲ་པོ་དང་དེ་དེ་རེ། མ་དྲན་ནས་གང་བྱེད་པའི་སྟོང་པ་ཕུལ་བྱ་རོ་བ་ལ། སྟོང་པ་ཕུལ་བའི་བླ་མ་ལ་ཟངས་ཀྱི་དེ་སྣོད་སྟོང་པ་ཕུལ་བྱ་རོ། ཟངས་ཀྱི་སྣོད་སྟོང་པ་ཕུལ་བ་ཡིན་ཟ་ནི་ལམ་སང་བི་གའི། རྗེ་བཙུན་མར་པས་ཨ་ནི་དེ་ནང་ན་བི་གའི། མ་རི་ཐ་ཨ་ལས་དེ་ཅིག་སྟོང་ནི། ཏའི་པའི་སྟོང་ཀ་ལ་སྐད་ཡག་པོ་ཡོད་རེད། འོ་ད་ཅི་སྐད་ཡག་པོ་ཡོད་ས་དེ་གི་ཡང་རྟེན་འབྲེལ་ཅིག་འགྲིག་གི་རེད། རོ་བ་དང་བཞུགས་སྒོ་སྤེལ་རྗེ་བཙུན་མི་ལ་རས་པ། སྐུ་ཚེ་དེ་ལ་ཟུང་འཇུག་གི་གོ་འཕང་བརྙེས་ཡོད་པ་རེད་ཟེར་ཡག་གི་འདུག་ན་སྐད་གྲགས་ཅིག་བྱུང་རོ་བ་སྙན་པ་ཅིག་གཏམ་སྙན་པ་དངོས་བསྣུན་པའི་དོན་དང་ལྡན་པའི་སྙན་གྲགས་ཅིག་བྱུང་རོ་བ་ད་དེ་བྱུང་པ་རེད་ཨ་ནི་ལུང་དག་ཞིག་གི་དེ་ནི་ཁོ་སློབ་མ་བི་གེ་དེ་གི་བི་གེ། ཁ་སོགས་ད།

དེ་བྱུང་བ་རེད། ད་ནི་ལམ་སང་མར་གྱིས་བཀང་ནས་དེ་ནི་ཡར་མཆོད་མེ་ཕུལ་ནས་དེ་ནི་ཡག། དེ། མར་པས་དེ་ནི་ནཱ་རོ་པཱ་ལ་དེ་ནི་བླ་མ་ནཱ་རོ་པཱ་ལ་ཡར་ཕུལ། ཨོ་དེ་སོང་ཡང་བྱས་པ་རེད། དེ་ནི། ཐོག་མར་མར་པས་གནང་ཡག་དོན་འདི་བྱས། འདི་ནི་རྟེན་འབྲེལ་བཟང་ངན་སྣ་ཚོགས་འོང་བ་མི་ལས་མར་པར་ཟངས་སྟོང་པ་ཕུལ་བའི་རྟེན་འབྲེལ་འཆུགས་པ་དང། ཐོག་མར་མར་པས་གནང་བའི་ཆང་ལྷག་མེད་དུ་གསོལ་བས་སུ་ད་མར་པ་ལོ་ཙཱ་བ་ག་པར་བཞུགས་ཡོད་རེད་སུ་ད་རྩད་གཅོད་ནི་མི་ནི་ཡ་ཡ་ཡ་ཡ་ཕེབས་ནས་ད་མར་པ་ཡོད་སར་ལྷོ་བྲག་གི་རོ་ད་དེ་བ་ཡར་སླེབས་ཡོང་དུས་བྱས་ནས་ཞིང་ཁ་གཅིག་ནང་ལ་འདི་ནི་མར་པ་བཞུགས་བསྡད་ཡོད་རེད་མར་པ་བསྒུགས་ནས་མར་པས་ཞིང་གཅིག་རྨོ་ག་བྱས་ནས་དུས་རྒྱུན་ད་ཞིང་རྨོ་གནང་གི་ཡོད་ས་མ་རེད། སྐུ་ཤ་འབྱོར་པོ་ཞེ་པོ་ཡོད་ས་རེད། འདི་ནི། དེ་ནི་མངའ་སྡེ་ཞིང་རྨོ། ཨ་ནི་ཞིང་རྨོ་ནི་ཆང། བུམ་པ་གང་བཞག། དུ་བ་ད། ཨ་ནི་ཞིང་རྨོ་ནི་བཞུགས་ཁ་བྱེད། བཞུགས་སྐབས་དེ་ནི། མི་ལ་རས་པ་ཡར་ཕེབས་ཡོང་དུས་ག་ལ། ཨ་ནི་མར་པ། བཞུགས་ས་ག་པར་རེད་མར་པ་ཞུས་ག་ལ། མར་པ་བཞུགས་ས་ཡ་གི་ཁང་པ་དེ་ན་ཡོད་པ་རེད། ཁོ་རང་མར་པ་རེད་པ་ཡིན་ཡང། མར་པ་ཡིན་མ་གསུངས་པ་བྱས། ཨ་ནི་ཁྱེད་རང་དེ་ཞིང་རྨོ་འཕྲོ་དེ་རྨོས། ཨ་ནི་ཆང་འཐུང་འཕྲོ་དེ་ཁྱེད་རང་བཏུང། ཨ་ནི་ཡ་གི་ཡར་ཤོག་ངས་ཡར་ཞུས་བཞག་གོ་ཟེར་མར་པ་ལ་ཞུས་བཞག་གོ། ཨ་ནི་ཤོག་གསུངས་རེད། ཨ་ནི་དེ་ཡིན་ད་མར་པ་ཡར་ཕེབས། ཨ་ནི་མར་པ་གི་ཞིང་རྨོ་འཕྲོ་དེ་ཆ་ཚང་ཕར་བུས་རྨོས། མི་ལ་རས་པ་བུ་སྐུ་སྟོབས་ཆེན་པོ་ཡོད་ས་ལ་བ། ཨ་ནི་ཆང་འཐུང་འཕྲོ་དེ་བུ་ཆ་ཚང་ཕར་བཏུང། བླ་མས། བ་ད། བྱིན་བྱིན་གྱིས་བརླབས་བཞག་གི་བྱོ་དེ། ཨ་ནི་ཡར་ཕེབས། ཁྱིམ་ཚང་འདི་ལ་ཡར་ཕེབས་ནི་ད་མར་པ་ག་ཚོད་བཟོ་མར་པ་འདི་ན་ཡོད་རེད། སྐྱེ་སྐབས་ད་གིན་ཞིང་རྨོ་མཁན་གྱི་དེ་ཡིན་པ་རེད་ཡིན་ཡང་དེ། ལོ་ད། ཨོ་དེ་གི་རྟེན་འབྲེལ་འགྲིག་ནས། རྟེན་འབྲེལ་འགྲིག་པ་རེད་ཟེར་ཏེ། ཐོག་མར། མར་པས་གནང་བའི་ཆང་ལྷག་མེད་དུ་གསོལ་བའི་རྟེན་འབྲེལ་འགྲིག་པ་སོགས། ལྷག་མེད་དུ་གསོལ་བ་ཡིན་ཟེར་ད་མན་ངག་ཕུལ་བའི་བུམ་པ་གང་བྱོའི་ཚུལ་དུ་ཕར་གསན་ནས་ད་གང་བྱས། ལོ་ད་ཟུང་འཇུག་གི་གོ་འཕང་མ་ཐོབ་བར་དུ། པའི་མན་ངག་ཆ་ཚང་བྱུང་བ་རེད་པ་ད། དེའི་རྟེན་འབྲེལ་དེ་རིགས་འགྲིག་ཡོད་རེད། མར་པས་བླ་མ་ནཱ་རོ་པར་ཕྱག་མ་ཕུལ་བར་ཡི་དམ་ལ་ཕྱག་དང་པོ་འཚལ་བས་རྟེན་འབྲེལ་འཕྱུགས་པའི་ཚུལ་ནི། མར་པས་ནཱ་རོའི་དྲུང་དུ་གཟིམས་པའི་ཐོ་རངས་ལ། མར་པ་ལོ་ཙཱ་བ་ད་རྒྱ་གར་ལ་ཁོ་རང་གི་བླ་མ་དེ་ནཱ་རོ་པ་རེད་པ་དེ་ནཱ་རོ་པ་ལ་ཆོས་ཞུས་ཨ་ནི་ནཱ་རོ་པ་ཡོད་ས་ལ་གཟིམས་ཤག་ལ་བྱས་ཏེ་གཟིམས་པའི་ཁ་དོག་དགོང་དག་ཨ་ནི། དེ་ནས་གཟིམས་པའི་ཐོ་རངས་པན་ཆེན་ནཱ་རོ་པ། ནམ་མཁའ་ལ་ཡི་དམ་དགྱེས་པ་རྡོ་རྗེ་རྟེན་དང་བརྟེན་པར་བཅས་པའི་དཀྱིལ་འཁོར་སྤྲུལ་ནས། སྤྲུལ་ནས། ད་སེར་པོ་རྡོ་ལ། ནཱ་རོ་པས་ཀ་དེ་ནས་ཡི་དམ་དགྱེས་པ་རྡོ་རྗེའི་དཀྱིལ་འཁོར་པའི་ཆ་ཚང་གཅིག་སྤྲུལ། ཨ་ནི་མར་པ་ཡར་ལངས་ནས་མར་པ་མར་པ་ཡར་ལངས། ཡར་ལངས། ཡར་ལངས་བྱས་པའི་སྐབས་ན། ཡར་ལངས་ས་ཧོབ་དེ་ཁ་ལ་ཡར་ལངས་ནས། བུ་མར་སྟོན་ཆོས་ཀྱི་བློ་གྲོས། མ་ཉལ་བར་ཡར་ལོངས་དང་ནམ་མཁའ་ལ་ཁྱེད་རང་གི་ཡི་དམ་དགྱེས་པ་རྡོ་རྗེ་རྟེན་དང་བརྟེན་པ་བཅས་པའི་དཀྱིལ་འཁོར་ཡང་ཕེབས་འདུག་གསུང། ཁྱོད་ང་ལ་ཕྱག་འཚལ་ལམ་ཡི་དམ་ལ་ཕྱག་འཚལ་གསུངས་པས། མར་པས་ཡི་དམ་དགྱེས་པ་རྡོ་རྗེ་རྟེན་དང་བརྟེན་པ་བཅས་པ་ལ་ཕྱག་འཚལ། མདོ་བདག། བླ་མ་ད་དུས་རྒྱུན་ནས་ཕྱག་ཕུལ་དུས་ཕུལ་ཆོག་གི་རེད་བསམ་པ་རེད་པ་ག་དུས་ཡིན་ན་ཕུལ་ཆོག་ཆོག་རེད་བླ་མ་དང་བཞུགས་ཆོག་རེད་ད་ཡི་དམ་རྟེན་དང་བརྟེན་པའི་དཀྱིལ་འཁོར་ད་ལྟ་མཇལ་ན་མ་གཏོགས་ཡང་གང་ཟག་ཅིག་ཡལ་འགྲོ་གི་ཡོད་ན་ག་རེ་ཡིན་ན་བསམ་ནས་རེད་བ་ད་ཨ་ནི་ལམ་སང་ཡི་དམ་ལ་ཕྱག་ཕུལ་བླ་མ་ད་བསྡད་བཞག་ཨ་ནི་ཡི་དམ་ལ་ཕྱག་ཕུལ་བ་བྱས་རེད་ཡི་དམ་ལ་ཕྱག་ཕུལ་བ་ཡིན་ཙང་རྟེན་འབྲེལ་འཆུགས་སོང་རེད་བླ་མ་ལ་ཕྱག་མ་ཕུལ་ཡི་དམ་ལ་ཕྱག་ཕུལ་བ་རེད་པ། ཁྱོད་ང་ལ་ཕྱག་འཚལ་ལམ་ཡི་དམ་ལ་ཕྱག་འཚལ་གསུངས་པས་མར་པས་ཡི་དམ་དགྱེས་པ་རྡོ་རྗེ་རྟེན་དང་བརྟེན་པ་བཅས་པ་ལ་ཕྱག་འཚལ་བས་ནཱ་རོའི་ཞལ་ནས་བླ་མ་མེད་པའི་གོང་རོལ་ན་སངས་རྒྱས་བྱ་བའི་མིང་ཡང་མེད། བསྐལ་པ་སྟོང་གི་སངས་རྒྱས་ཀྱང་བླ་མ་དག་ལ་བརྟེན་ནས་བྱུང། ཡི་དམ་བླ་མའི་སྤྲུལ་པ་ཡིན་གསུངས་ཞེས་དཀྱིལ་འཁོར་ཐུགས་ཀར་ཚུར་བསྟིམས་པ་རེད། དེས་རྟེན་འབྲེལ་གྱི་གནད་ཀྱིས་ད་ཁྱོད་ལ་མི་རྒྱུད་རིང་པོ་མི་ཡོང། རྟེན་འབྲེལ་དེ་ཡང་སེམས་ཅན་གྱི་སྐལ་བ་ཡིན་གསུངས། འོ་ད་ད་ཁྱེད་རང། བླ་མ་ལ་ཕྱག་མ་འཚལ་ཡི་དམ་ལ་ཕྱག་འཚལ་བ་དེ་གིས་རྟེན་འབྲེལ་འཆུགས་སོང། ད་ཁྱེད་རང་ལ་འདིར་མི་རྒྱུད་མང་པོ་ཡོང་གི་མ་རེད། མར་པ་ལོ་ཙཱ་བ་ལ། རེད་པ་ད། ཡུམ་བདག་མེད་མ་དེ་བྱས་ནས་ཡུམ་ག་ཚད་རེད་ཡུམ་དགུ་ཡིན་ན་ཅིག་ཡོད་རེད་དེ། ཨ་ནི་གངས་ཅན་པའི་མི་རྒྱུད་ཆད་པ་རེད། ད་དེས་ན་གཙོ་བོ་དྲག་ཤོས་འདྲ་བ་དེ་སྲས་དར་མ་མདོ་སྡེ་རེད་པ་ད། འཕོ་བ་གྲོང་འཇུག་གི་གདམས་ངག་གི་རྒྱུན་མར་སྤེལ་ས་དེ་དེ་ཡང་འདི་ནས་བར་ཆད་བྱུང་ནས།

ད་མར་པ་ལོ་ཙཱ་བའི་པི་ཀའི་རུས་པ་དེ་ཆད་པ་རེད་ད། དེ་དེ་ནས་བླ་མ་ལ་ཕྱག་མ་ཕུལ་བ་དེའི་ཉེར་ལེན་དུ་ཆགས་ལ། རྟེན་འབྲེལ་གྱི། དེས་རྟེན་འབྲེལ་གྱི་གནད་ཀྱིས་ད་ཁྱོད་ལ་མི་རྒྱུད་རིང་པོ་མི་ཡོང་རྟེན་འབྲེལ་དེ་ཡང་སེམས་ཅན་གྱི་སྐལ་བ་ཡིན་གསུངས་ད་རྟེན་འབྲེལ་ཟེར་དེ་སེམས་ཅན་གྱི་ཐོག་ནས་སྤྱི་མཐུན་གྱི་ལས་ཀྱི་ཐོག་ནས་ཡོང་གི་ཡོག་རེད། སྤྱི་མཐུན་གྱི་ལས་ཀྱི་ཐོག་ནས། འོན་ཏེ་ནི། སེམས་ཅན་གྱི་སྐལ་བ་ཡིན་གསུངས་སོ། འོ་ད་རྟེན་འབྲེལ་འཆུགས་པ་སོགས་དང། ད་འབྲོམ་གྱིས་བླ་མ་སེ་བཙུན་དང་ཇོ་བོ་རྗེ་བསྟེན་པ་དང། ཇོ་བོས་བླ་མ་གསེར་གླིང་པ། མི་ལས་བླ་མ་མར་པ་བསྟེན་པ། རྗེ་ཙོང་ཁ་པས་དེ་ནས་བླ་མ་ཁྱུང་པོ་ལྷས་པའི་དབང་ཁང་གི་ལོགས་ལ་གསེར་ལེབ་བྱུག་མཛད་པ་སོགས་ཀྱིས་མཛད་འཕྲིན་རྒྱས་ཚུལ་སོགས། ད་བླ་མ་ཚུལ་བཞིན་དུ་བསྟེན་པ་ལ་བརྟེན་ནས་མཛད་འཕྲིན་ནམ་མཁའ་དང་མཉམ་པ་འདྲ་བོ་ད་བྱུང་སྟེ་འདྲ་བོ་ད་འབྲོམ་སྟོན་པ་ད་ཇོ་བོ་རྗེ་དང་འོ་ད་དེ་ནས་བླ་མ་གསེར་གླིང་པ་དང་འོ་ད་རྗེ་བཙུན་མི་ལ་རས་པ་རྗེ་ཙོང་ཁ་པ་ཆེན་པོ་དེ་ཚོ་གང་ག་ལོ་བླ་མ་ཚུལ་བཞིན་དུ་བསྟེན་པ་ལ་བརྟེན་ནས་ད། མཛད་འཕྲིན་རྒྱས་ཡ་དེ་བྱུང་བ་རེད། བླ་མ་ཁྱུང་པོ་ལྷས་པའི་དབང་ཁང་གི་ལོགས་ལ་གསེར་ལེགས་བྱུག་མཛད་པ་སོགས་ཀྱིས་མཛད་འཕྲིན་རྒྱས་ཚུལ་སོགས་གསུངས་ནས་བཤེས་གཉེན་བསྟེན་ཚུལ་དེ་གནད་ཤིན་ཏུ་ཆེ་བས་རྟེན་འབྲེལ་བསྒྲིགས་ལེགས་ཉེས་ཅུང་ཟད་ཙམ་གྱིས་ཀྱང་དེ་ལྟར་བྱུང་བ་ཡོད། དེ་ཡིན་ཙང་གཟབ་གཟབ་བྱེད་དགོས་རེད། རྒྱལ་ཚབ་ཆོས་རྗེ་ཐོག་མར་མཇལ་དང་མ་མཇལ་གོང་རྩོད་པའི་བསམ་པས། རྗེ་རིན་པོ་ཆེ་མདུན་བྱོན་སྐབས་ཀྱི་རབས་གསུངས་ནས། ར་བ་དང། ད་དེ་ག་རེ་སང་དགའ་ལྡན་ཁྲི་ཐོག་གཉིས་པ་ཐམས་ཅད་མཁྱེན་པ་དར་མ་རིན་ཆེན་མཆོག། ད་ཁྲི་ཐོག་དང་པོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བརྩིས་ན་ཨ་ནི། དར་མ་རྒྱལ་ཚབ་དར་མ་རིན་ཆེན་གཉིས་པ་ཆགས་ཀྱི་རེད་པ། ཁྲི་ཐོག་ལ་ཡར་ཕེབས་ཡ་དེ། དགའ་ལྡན་ཁྲི་ཐོག་གཉིས་པ་ཐམས་ཅད་མཁྱེན་པ་དར་མ་རིན་ཆེན་མཆོག་ནི། རབ་བྱུང་དྲུག་པའི་ཤིང་འབྲུག་སྤྱི་ལོ་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བཞི། རྗེ་རིན་པོ་ཆེ་སུམ་བརྒྱ་ལྔ་བཅུ་ང་བདུན་རེ་འདི་དྲུག་ཅུ་རེ་བཞི་བྱས། ལོར་དེ་ནས་ཡབ་བློན་པོ་སྦས་རིགས་རྒྱུད་རྟ་དཔོན་དཔལ་དང་ཡུམ་ཇོ་མོ་ཤེས་རབ་མ་གཉིས་ཀྱི་སྲས་སུ་གཙང་ཉང་སྟོད་ཀྱི་ཡུལ་དུ་འཁྲུངས་གཙང་ལ་འཁྲུངས། རྒྱལ་ཚབ་རིན་པོ་ཆེ་དགུང་ལོ་ཉེར་ལྔ་པ་ལ་ཨ་ནི་བསྙེན་པར་རྫོགས། དགུང་ལོ་ཉི་ཤུ་རྩ་ལྔ་རེ་བ་ལ་དགེ་སློང་བསྙེན་རྫོགས་བསྒྲུབས་པ་རེད། དེ་ནས་དབུས་ཕྱོགས་ཀྱི་གྲྭ་པ་རྣམས་སུ་གྲྭ་སྐོར་མཛད། དེ་ནས་འཇམ་མགོན་བླ་མའི་གྲགས་པ་གསན་པས། དང་པོ་དང་པོ་ས་སྐྱ་རེད། ས་སྐྱ་གི་དེ་ནས་མཁས་པ་ཆེན་པོ་ཆགས་པ་དང། ཕྱག་དཔེ་གཟིགས་ཡ་དང་ཚང་མ། བ་དང་ཨ་ནི་གཞུག་གུ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་པའི་མཚན་སྙན་འདྲ་པོ་གསན་ཡིན་ནས། བླ་མ་ཡག་པོ་ཞིག་འདུག་ཟེར་བྱས་དོ་ད་གང་བྱེད། བླ་མ་མཁས་བཙུན་བཟང་གསུམ་པའི་ཡག་པོ་ཞིག་འདུག་ཟེར་ཡ་མཚན་སྙན་འདི་གྲགས་པ་གསན་པས། ཨ་ནི། རྩོད་པ་མཛད་པར

རྩོད་པ་བྱེད་གང་ན་དེ་ནས་དེ་གཉལ་སྟོད་རྩོད་པ་བྱེད་ག་ཕེབས་དུས་དེ་བྱེད་གང་ན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་དེ་ནས་གསུང་ཆོས་གནང་སྡོད་པའི་ཁ་ཐུག་ཅིག་ཡང་སློབ་ཚོགས་དཔེ་མང་པོ་ལ་བུད་པའི་རེ་བ་དང་བརྒྱ་ཕྲག་མང་པོ་ལ་དཔེ་གསུང་ཆོས་གནང་སྡོད་པའི་ཁ་ཐུག་ལ་ཨ་ནི་རྒྱལ་ཚབ་དྷར་མ་རིན་ཆེན་མི་ནས་ཡང་རྩོད་ཡག་ག་བྱེད་དུ་བེད་ག་རྩོད་པ་བྱེད་ནས་དེ་ནས་བྱེད་ཡག་ག་བྱེད་དུ་དེ་ནས་མ་ཡར་ཕེབས་ཡོང་རེད་དབུ་ཞྭ་ཆོས

ངོ་བོ་ལ་མར་བབས་ཡོང་ས། ཨ་ནི་གང་ཟག་གཅིག་ལ་དཔེ་དད་པ་ཞེ་དྲག་བྱས་ནས་ཨ་ནི་ཕྱག་གསུམ་ཕྱག་ཕུལ། ཨ་ནི་དེ་ག་རང་ཆོས་ཞུ་བར་བ། དང་པོ་རྩོད་ཡ་གི་ཆེད་དུ་ཕེབས་རེད་དེ། ཨ་ནི་དངོས་གནས་དེ་བྱས་ནས་མཁས་པ་མཁས་པའི་འོས་སུ་མཛད་ས་ཡ་རེད་བ་དེ་རེད། ཨོ་དོ་བྱས་ནས་དེ་ནི་ཇོ་བོ་དཔེ་གའི་བླ་མ་བསྟེན་ནས་ཨ་ནི་ད་ནི་དེ་གསུངས་པ་ན་ད་དེ་ནི་དེ་ནི་ཤིན་ཏུ་དད་དེ་སློབ་མའི་གཙོ་བོར་གྱུར། རྟག་ཏུ་ངུས་ཆོས་འཕགས་བསྟེན་པ་བཞིན་ཟེར་ད་རྟག་ཏུ་ངུ་ཡིས་འཕགས་པ་ཆོས་འཕགས་བསྟེན་པ་ནང་ལྟར་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བསྟེན་གནང་ནས་ཇི་ལྟ་བ་བཞིན་དུ་ལུས་སྲོག་ལོངས་སྤྱོད་གང་ལ་ཡང་མི་ལྟ་བར་ཨ་ནི་རྗེ་རིན་པོ་ཆེའི་བཀའ་བཞིན་སྒྲུབ་པ་ལ་ནམ་ཡང་གཡེལ་བ་མེད་པར་མཛད་དོ། རྒྱལ་ཚབ་དར་མ་རིན་ཆེན་ཨ་ནི་དགུང་ལོ་རེ་དགུ་ལ་ཕེབས་པ་རབ་བྱུང་བདུན་པའི་ཆུ་བྱི། ཕྱི་ལོ་གཅིག་སྟོང་བཞི་བརྒྱ་སུམ་ཅུ་སོ་གཉིས་ལོར་བོད་ཟླ་ལྔ་པར

ཨ་ལེ་གཟབ་དགོས་གསུངས་པ་རེད། བླ་མའི་ཐོག་ལ་ད་ག་རེ་ཡིན་ནའང་རྟེན་འབྲེལ་མ་འཆུགས་པ་བྱས་ཏེ་འགྲོ་ད་ཨ་ལེ་གཟབ་གཟབ་བྱེད་དགོས་ཡོད། གཟབ་དགོས་གསུངས། རང་ཅག་རང་གི་བླ་མའི་མཚན་བརྗོད་པ་ན་རེད་ད། ད་སོ་སོ་སོ་སོའི་རྩ་བའི་བླ་མའི་མཚན་བརྗོད་པ་ན་སྐུ་ཞབས་སུ་ཞིག་མ་ཟེར་རོ་ད། མ་དང་སྐུ་ཞབས་ཅིག་ཅིག་ཅིག་ཟེར་ག་བྱས། ཁར་ཁ་ཐུག་ལབ་གི་འདུག་དེ་ལབ་ན་འགྲིག་གི་མ་རེད། སོ་སོ་གི་རྩ་བའི་བླ་མ་ཆོས་ཞུ་ས་གི་བླ་མ་ཡིན་ན་ཆེ་བསྟོད་དང་འབྲེལ་ནས་བྱེད་དགོས། ཕར་ཆོས་རོགས་པ་དེ་གི་ཆེ་བསྟོད་བྱེད་མཁན་ཡོད་ན་ཡོད་མེད་ན་མེད་སོ་སོ་ཆེ་བསྟོད་བྱེད་དགོས་རེད། དེ་མ་གཏོགས་ཕར་ཆོས་རོགས་པ་དེ་ཆེ་བསྟོད་བྱེད་མཁན་གཅིག་ཡིན་ན་སོ་སོའི་ཆེ་བསྟོད་རེ་བྱེད་ག་བྱེད། ཕར་ཆོས་རོགས་པ་དེ་ཡང་དེ་ལ་ཁ་བཏགས་མཁན་གཅིག་ཡིན་ན་སོ་སོའི་ཅིག་མ་ཡིན་མདོག་མདོག་རེད་ཅིག་བར་དེ་མཉམ་འདུས་རེད་མ་གཏོགས་དེ་འདྲའི་བྱེད་ཡ་ཡོད་མ་རེད་བྱས་ས་དོན་དག་འདི་ནས། སྐུ་ཞབས་སུ་ཞིག་མ་དང་སྐུ་ཞབས་ཅི་ཞིག་མ་ཞེས་ཟེར་མོད།

གནང་གི་ཡོད་རེད། ཇོ་བོས་གསེར་གླིང་པའི་མཚན་བརྗོད་པ་ན་ཕྱག་ཐལ་མོ་སྦྱར་ཞིང་ཆེ་བརྗོད་མཛད། གཞན་གྱིས་གསེར་གླིང་པའི་མཚན་དངོས་བསྒྲགས་པ་བྱུང་ན་ཧར་གྱིས་བཞེངས་པར་མཛད། ཁོ་བོས་ཀྱང་བདག་ཉིད་སྒྲོག་པ་མིན་ཡང་ཟེར་སྐྱབས་རྗེ་བདེ་ཆེན་སྙིང་པོས་སོ་སོ་སོ་སོ་གི་ཡོན་ཏན་སྒྲོག་པ་ད་མིན་གསུངས་རེད། ཡིན་ན་ཡང་བླ་མ་རིན་པོ་ཆེའི་མཚན་ཐོལ་བྱུང་དུ་སྒྲོག་པ་མཐོང་བ་ན་ཡིད་མི་བདེ་བ་ཆེན་པོ་འོང་བ་ཡིན། གཞན་དག་གིས་ཅིག་རོ་ད་བླ་མའི་མཚན་གང་བྱུང་མ་བྱུང་རེ་དེ་སྒྲོག་ཡོད་འདུག་ག་ན་སེམས་པའི་ཡིད་མི་བདེ་བ་སྐྱིད་པོ་མེད་པ་དེ་འདྲ་ཆགས་ཡོང་འདུག་གསུངས་རེད། ཆེན་པོ་འོང་བ་ཡིན། དེ་ཡང་ཞལ་བཞུགས་པའི་ཚེ་མཚན་བརྗོད་པར་དཀའ་བ་ཞིག་མི་བཞག། ཞལ་བཞུགས་མཁན་ཚོ་ལ་མཚན་བརྗོད་པར་དཀའ་བ་ལབ་ཀྱི་ཡོད་མ་རེད། འོ་ན། དོན་གྱི་སླད་དུ་མཚན་ནི་སྨོས་ཏེ། ཨ་ནི་བླ་མ་མཚན་གཅིག་གཅིག་མ་གཏོགས་དོན་གྱི་སླད་དུ་མཚན་ནས་སྨོས་ཏེ་མཚན་བརྗོད་པར་དཀའ་བ་ཟེར་དུས་ཞལ་མ་བཞུགས་པའི་སྐད་ཆ་རེད། ཞལ་བཞུགས་པའི་ཚེ་མཚན་བརྗོད་པར་དཀའ་བ་ཞེས་མི་བྱ་གསུངས། དེ་ནས་སླར་ཡང་གོང་གི་ས་བཅད་རྣམས་ལ་བསྐྱར་བཤད་འབྲིང་བསྡུས་མཛད། འབྲིང་བསྡུས་གཉིས་མཛད་དོ། ཉིན་བརྒྱད་པར། རྗེ་བདག་ཉིད་ཆེན་པོས་གང་དག་སྲིད་པའི་བདེ་ལ་མ་ཆགས་ཤིང་དལ་འབྱོར་དོན་ཡོད་བྱ་ཞིང་བརྩོན་པ་ཡིས་རྒྱལ་བ་དགྱེས་པའི་ལམ་ལ་ཡིད་རྟོན་པའི་སྐལ་ལྡན་དེ་དག་དང་བའི་ཡིད་ཀྱིས་ཉོན་ཞེས་པའི་ལུང་འདྲེན་དང་བཅས་རྐང་པ་དང་པོ་སྐྱེས་བུ་འབྲིང་གི་ཡང་དག་པའི་ལྟ་བ་དང་གཉིས་པ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་དང་རྐང་པ་གསུམ་པ་བྱང་ཆུབ་ཀྱི་སེམས་ལ་སྦྱར་བ་སོགས་ཀྱི་སྒོ་ནས་སྔོན་འགྲོ་ཀུན་སློང་བཅོས་པ་སོང་རྗེས། སྔོན་དུ་ཇི་ལྟར་སོང་བའི་ས་བཅད་རྣམས་འདྲེན་ཅིང་དངོས་གཞི་བཤེས་གཉེན་བསྟེན་ཚུལ་གྱི་ས་བཅད་དང་པོ་དང་གཉིས་པ་གཉིས་ལ་བསྐྱར་བཤད་གནང་སྟེ། དེ་ལ་ས་བཅད་འདིར་དམིགས་པ་སྐྱོང་རྒྱུ་ཁོ་ནའི་དབང་དུ་བྱས་པས་བཤེས་གཉེན་བརྟག་པའི་ཚུལ་གྱི་སྐོར་བདེ་མྱུར་གྱི་ས་བཅད་ལ་མི་གསལ་ཡང། འཇམ་དཔལ་ཞལ་ལུང་ལས་འབྱུང་བ་བཞིན་འདི་ཡི་བར་ན་འཆད་དགོས། དེ་ཡང་འོ་ན། སྔར་བཤད་པ་ལྟར་བཤེས་གཉེན་བསྟེན་པ་ལ་ཕན་ཡོན་དང། མ་བསྟེན་པ་ལ་ཉེས་དམིགས་དེ་ལྟར་ཡོད་ན། ཇི་ལྟ་བུ་ཞིག་ལ་བསྟེན་པར་བྱ་ཞེ་ན། རེད་བ་ད་དགེ་བའི་བཤེས་གཉེན། དགེ་བའི་བཤེས་གཉེན་ག་འདྲ་ཅིག་ལ་བསྟེན་དགོས་པ་རེད། བཤེས་གཉེན་བཤེས་གཉེན་དེ་ཡང་གང་བྱུང་གིས་མི་ཆོག་པར་ལམ་ཡོངས་སུ་ཡོངས་རྫོགས་ལ་འཁྲིད་ནུས་པ་ཞིག་བསྟེན་དགོས་ཀྱི། དཔེར་ན་ཐུགས་ཤིན་ཏུ་བཟང་བ་ཙམ་ལྟ་བུའི་ཡོན་ཏན་ཕྱོགས་རེ་བ་ཞིག་གིས་ལམ་ཡོངས་རྫོགས་ལ་འཁྲིད་མི་ནུས། སློབ་མ་དད་པ་དང་ཤེས་བརྩོན་ལྡན་ཡང་བླ་མ་དེ་མདོ་སྔགས་ཡོངས་རྫོགས་ལ་ནང་བྱན་ཆུད་པ་ཞིག་མ་བྱུང་ཚེ་དེས་དེ་སྐྱབས་འགྲོའི་ཁྲིད་དང། ལྷ་ཡི་སྒྲུབ་ཐབས་དང། རྩ་རླུང་བསྒོམ་པ་སོགས་ཉམས་ལེན་ཕྱོགས་རེ་བ་སྣ་གཅིག་ཙམ་ལ་མི་ཚེ་ཧྲིལ་པོ་སྦྱོར་བས། དལ་བ་ཐོབ་པ་ལ་དོན་ཆེན་པོ་འགྲུབ་པར་མི་འགྱུར་བས་བཤེས་གཉེན་མཚན་ཉིད་ཚང་བ་ཞིག་བསྟེན་དགོས། མཚན་ཉིད་ཀྱང་ད་མཚན་ཉིད་ཚང་བ་བསྟེན་དགོས་ཟེར་དགེ་བའི་བཤེས་གཉེན་གྱི་མཚན་ཉིད་དེ་ག་འདྲ་ཅིག་ཞིག་རེད། ག་རེ་རེད་ཟེར་ན་མཚན་ཉིད་ཀྱང། སོ་ཐར་གྱི་སྡོམ་པ་འབོགས་པ་པོ་དང་བྱང་སེམས་དང་གསང་སྔགས་ཀྱི་སྡོམ་པ་འབོགས་པ་པོའི་མཚན་ཉིད་སོགས་སོ་སོར་མང་ཡང། འདིར་ལམ་གྱི་རིམ་པ་ཡོངས་རྫོགས་སྟོན་ནུས་པའི་བཤེས་གཉེན་གྱི་མཚན་ཉིད་བསྟན་པར་བྱ་ལ། མཚན་ཉིད་དང་ལྡན་མི་ལྡན་ཡང། མཚན་ཉིད་དང་ལྡན་མི་ལྡན་ཡང་མ་བསྟེན་གོང་ནས་བརྟག། བླ་མའི་མཚན་ཉིད་བརྟག་པ་འདི་བཤེས་གཉེན་བསྟེན་པར་འདོད་པས་བྱ་བར་མ་ཟད། ད་དགེ་བའི་བཤེས་གཉེན་མཚན་ཉིད་ཚང་འདུག་མི་འདུག་ཟེར་ཡ་དེ། བླ་མ་བསྟེན་ཚར་ནས་ཨ་ནི་མཚན་ཉིད་ཚང་འདུག་མི་འདུག་ཟེར་ཡ་ཡོད་མ་རེད། ཅ་ལག་དཔེ་མཚོན་ན་ཉོས་ཚར་ནས། རིན་པ་སྤྲད་ཐག་བཅད་ཚར་ནི་ད་ཅ་ལག་འཁྱེར་ཡོང་རྒྱུ་རེད་མ་གཏོགས་རེད་བ་ད་ཨ་ལས་རིན་པ་མ་སྤྲད་གོང་ནས་ཅ་ལག་དེ་ད་ག་རེ་རེད་འདུག་ཆག་འདུག་ཆག་འདུག་མི་འདུག་ནོར་འདུག་ནོར་མི་འདུག་བལྟ་གོ་རེད་བ་ད། འོ་དེ་འདྲ་ཅིག་བཟོ་རེད་བ་ད་གང་ཅི་བླ་མ་བསྟེན་ཚར་ནི་བརྟག་དཔྱད་བྱེད་ཡག་ག་ཡོད་མ་རེད་ཚར་ཚར་རེད། མ་བསྟེན་གོང་ནས་ད་བརྟག་དཔྱད་ཡག་པོ་བྱེད་གོ་རེད། བླ་མའི་མཚན་ཉིད་བརྟག་པ་འདི་བཤེས་གཉེན་བསྟེན་པར་འདོད་པས་བྱ་བར་མ་ཟད། ཨ་ནི་འདུལ་མདོ། སྔགས་གསུམ་གྱི་བཤེས་གཉེན་བྱེད་པར་འདོད་པས་ཀྱང། འདུལ་མདོ་སྔགས་གསུམ་གྱི་བླ་མའི་ཡོན་ཏན་རྣམས་རང་ལ་ཚང་མ་ཚང་བརྟགས་ཏེ་མ་ཚང་ན་ཚང་བར་བྱ་དགོས་ཀྱི། བླ་མ་བསྟེན་འདོད་མཁན་དགེ་བའི་བཤེས་གཉེན་བསྟེན་འདོད་མཁན་གྱིས་མཚན་ཉིད་དེ་ཧ་གོ་གོ་རེད་ད་མཚན་ཉིད་དེ་ཧ་གོ་གོ་རེད། དེ་མ་ཟད་སོ་སོ་བླ་མ་བྱེད་འདོད་མཁན་སོ་སོ་བེ་གི་འདུལ་བའི་མཁན་པོ་འདྲ་པོ་འདུལ་བའི་སློབ་དཔོན། ཨོ་ད་གསང་སྔགས་ཀྱི་སློབ་དཔོན། ད་དེ་འདྲའི་གི་དེ་ནི་བྱེད་འདོད་མཁན་གཅིག་ཡིན་ན། རེད་པ་ད། ཨ་ནི་དེ་མཚན་ཉིད་དེ་སོ་སོ་ལ་ཚང་བ་བྱེད་དགོས་གི་རེད། ཨ་ནི། དེ་ཡིན་ད་མཚན་ཉིད་དེ་ཧ་གོ་དགོས་རེད། མདོ་སྔགས་སུ་ནི་བླ་མའི་ཡོན་ཏན་རྣམས་རང་ལ་ཚང་མ་ཚང་བརྟགས་ཏེ་མ་ཚང་ན་ཚང་བར་བྱ་དགོས་གི་རེད། དེ་མ་གཏོགས་ཚེ་བུམ་དང་བྱབས་ཁྲུས་བཅས་ཡོ་བྱད་ཚང་བ་ཙམ་གྱིས་མཚན་ཉིད་ཚང་འགྲོ་དགོས་མ་རེད། རེད་པ་ད། ཚེ་བུམ་གཅིག་ཡོད་པ་འདྲ་བ་ཆེ། བྱབས་ཁྲུས་འདྲ་བོ་གཅིག། ཡོ་བྱད་རེ་བ་གཅིག་ཆ་ཚང་ཡོད་པ་རེ་བ་གཅིག། ཨ་ཆོ་ག་དེ་གཅིག་བློ་ལ་གཅིག་ཟིན་ཚར་ཡག་འདྲ་བ་རོ། ད་ཚེ་དབང་འདྲ་བོ་དང་གཅིག་བྱབས་ཁྲུས་འདྲ་བོ་བློ་ལ་ཟིན་ཚར་བ་ཙམ་གྱིས་བླ་མ་ཆགས་འགྲོ་བ་མ་རེད། ཆོ་ག་བློ་ཐོག་ནས་གཏོང་ཤེས་པ་ཙམ་གྱིས་བླ་མའི་མཚན་ཉིད་ཚང་བ་མ་ཡིན།

དེ་མ་གཏོགས་བྱབས་ཁྲུས་ཡོ་བྱད་དེ་ཆ་ཚང་དུ་ཐིམ་ཚུལ་དང་གསེར་ཚོང་དངུལ་ཚོང་ཚོ་ལ་གང་དུ་ཡོད་ར་ཕར་གཡས་གཡོན་གང་ག་ལ་བཞག་བཞག་ཡོད་ར་ད་བཙོང་ཡ། ཡོ་བྱད་ཚང་དགོས་ན་བླ་མ་རེ་ག་ཡོད་ན་ད། སུ་ལས་མང་ང་ཚོ་བྱེད་རོགས་དང་ག་ཚད་དགོས་ཟེར་ན་ཕར་ཚེ་བུམ་དེ་ཚོ་པ་བཏང་ཆོག་ཆོག་ཡོད་ར་བ་དང་དེ་ཡང་བླ་མ་རེ་ག་མི་འདུག་བ། བློ་ཐོག་ལ་ཆོ་ག་ཟིན་པ་ཅིག་ཕན་གི་མི་འདུག་ཁྲེབ་ར་ཁོ་བླ་མ་རེ་ག་མི་འདུག་བ། དེ་རེད། དེ་ནི། བློ་ཐོག་ནས་གཏོང་ཤེས་པ་དང་དེ་བླ་མའི་མཚན་ཉིད་ཚང་བ་མིན། དེ་ཡང་བླ་མའི་མཚན་ཉིད་ལ་འདུལ་བ་ནས་བཤད་པའི་མཁན་སློབ་ཀྱི་མཚན་ཉིད། ཐེག་ཆེན་ཐུན་མོང་བའི་དགེ་བའི་བཤེས་གཉེན་གྱི་མཚན་ཉིད། གསང་སྔགས་ཀྱི་རྡོ་རྗེ་སློབ་དཔོན་གྱི་མཚན་ཉིད་སོ་སོ་ཡོད་པས། དེ་གསུམ་ད་ག་རེ་བྱེད་ཀྱི་ཡིན་ན། ད་ལམ་འདིར་ཐེག་ཆེན་ཐུན་མོང་བའི་བླ་མའི་མཚན་ཉིད་གཙོ་བོར་སྨོས་ན། དེ་རེད། དེ་ནི། དེ་ཡང་མདོ་སྡེ་རྒྱན་ལས། རྗེ་བཙུན་བྱམས་པ་མགོན་པོའི་གསུང་རེད་པ། ཐེག་པ་ཆེན་པོའི་མཚན་ཉིད་དང་ལྡན་པའི།

ཤེས་རབ་ཀྱི་བསླབ་པ་དང་ལྡན་པས་ཉེ་བར་ཞི་བ། དེ་ནས། སློབ་མ་ལས་ཡོན་ཏན་ཆེས་ལྷག་པ། ད་བླ་མ་དེ་སོ་སོ་ལས་ཡོན་ཏན་ལྷག་པ་གཅིག་དགོས་རེད་པ་ད། ལྷག་པ། གཞན་དོན་ལ་སྤྲོ་བའི་བརྩོན་འགྲུས་དང་བཅས་པ། མང་དུ་ཐོས་པའི་ལུང་གིས་ཕྱུག་པ། ལུང་མང་དུ་ཐོས་པ། ལྷག་པ་ཤེས་རབ་ཀྱི་བསླབ་པ་ཁྱད་པར་བ་དེ་ཁོ་ན་ཉིད་ཀྱི་དོན། མངོན་རྗེས་ལུང་རིགས་གང་རུང་གིས་རབ་ཏུ་རྟོགས་པ། དེ་ཁོ་ན་ཉིད་ཀྱི་དོན། རེ་བ་ད། འདི་ནི་དེ་ཁོ་ན་ཉིད་ད་གནས་ལུགས་རེ་བ་ད་གནས་ལུགས་ཀྱི་དོན་དེ་ཡང་ན་མངོན་སུམ་དུ་རྟོགས་པ། ཡང་ན་རྗེས་དཔག་གིས་རྟོགས་པ། དེ་རེ། གང་རུང་གིས་རབ་ཏུ་རྟོགས་པ། གདུལ་བྱ་བཀྲི་བའི་རིམ་པ་དང་མཐུན་པར་བརྡ་སྤྲོད་པའི་སྨྲ་མཁས་ལྡན། གདུལ་བྱ་ལ་ཕར་འཁྲིད་པ། བརྡ་སྤྲོད་ཡ་དེར་ཞེ་དྲག་གི་བི་གའི་མཁས་པ་ཅིག་དགོས། གསལ་པོ། རེད་པ་ད། སྨྲ་མཁས་ལྡན་ཟེར་སྨྲ་མཁས་པ་ཅིག། གདུལ་བྱ་ལ་ཐུགས་བརྩེ་བའི་དབང་གིས་ཆོས་སྟོན་པའི་བདག་ཉིད། བརྩེ་བའི་དབང་གིས་རེད་པ་ད། ཐུགས་བརྩེ་བའི་དབང་གིས་ཆོས་སྟོན་པ། བདག་ཉིད་ཡང་ཡང་འཆད་པའི་ངལ་བའི་སྐྱོ་བ་སྤངས་པ། སྐྱོ་བ་ཟེར་དེ་ཡང་ནས་ཡང་དུ་དཔེ་ག་ཟེ་བའི་དཀའ་ལས་རྒྱག་ནས་འཆད་དགོས་ཀྱི་ཡོད་ན་ཡང་སྐྱོ་བ་མེད་པ་ཅིག།

ལ། དེའི་ནང་གི་དུལ་བ་ནི་ཚུལ་ཁྲིམས་ཀྱིས་རྒྱུད་བཏུལ་བ། ཐང་གའི་འདི་ན་ལ་འདུ་བ་ཆེན་ན་ལ་ཡོད། ཚུལ་ཁྲིམས་ཀྱིས་རྒྱུད་བཏུལ་བ་དང། ཏིང་ངེ་འཛིན་གྱིས་རྣམ་གཡེང་ཞི་བ། བླ་མ་དེ། གས་ཆད་ཅིག་ཚུལ་ཁྲིམས། ལྡན་པ་ཅིག་བྱས། ད་དེའི་སྒང་དེ་ལ་ཏིང་ངེ་འཛིན་གྱིས་རྣམ་གཡེང་ཞི་བ། ཤེས་རབ་ཀྱིས་བདག་ཏུ་འཛིན་པ་ཉེ་བར་ཞི་བ་དང། སྤོས་ཀྱི་གསེབ་ཏུ་ཤིང་གཞན་བཅུག་ན་དེ་ལ་སྤོས་དྲི་བགོ་བ་ལྟར། འགྲོ་ད་སྤོས་མང་པོ་ཡོད་ས་གཅིག་ལ་ཤིང་དྲི་མ་མེད་མཁན་ཅིག་དེར་བཅུག་བཞག་ན་ཁོ་སྤོས་ཀྱི་དྲི་མ་ཁ་དེ་ག་རེད་བ་དང། ཙནྡན་གྱི་དྲི་མ་ཁ་དེ་ག་རེད་བ་དང་ཙནྡན་ཡོད་ས་གཅིག་ལ་ཤིང་བཅུག་བཞག་ན། འོ་དེ་ཡིན་ད། སྤོས་ཀྱི་གསེབ་ཏུ་ཤིང་གཞན་བཅུག་ན་དེ་ལ་སྤོས་དྲི་བགོ་བ་ལྟར་བླ་མའི་ཡོན་ཏན་དང་སྐྱོན་རྣམས་རང་ལ་བགོ་བར་འགྱུར་བ་ཡིན། བླ་མའི་འཁྲིས་ལ་བསྡད་མཁན་གྱི་བེ་ག་སློབ་མ་ཅིག་ག་རེད་བ་དང། འོ་ད་དེས་བླ་མ་དང་མཉམ་དུ་གཤིབས་པའི་སྒང་ལ་བླ་མའི་ཡོན་ཏན་དེས་བགོ་ཡོང་གི་རེད་བླ་མའི་སྐྱོན་དེས་བགོ་ཡོང་གི་རེད། བླ་མའི་ཡོན་ཏན་དང་སྐྱོན་རྣམས་རང་ལ་འགོ་བར་འགྱུར་བ་ཡིན་པས་རང་ལས་ཡོན་ཏན་ལྷག་པ་ཞིག་དགོས། དེ་ཉིད་རྟོགས་པ་ནི། ཐོས་བྱུང་གི་ཤེས་རབ་ཀྱིས་ལྟ་བ་རྙེད་པ་སྟེ། འདི་ལ་དེ་ནི་ཐལ་འགྱུར་བའི་ལྟ་བ་དང། འདི་དེ་ཉིད་རྟོགས་པ་ཟེར་ཡག་དེ། ཐོས་བྱུང་གི་ཤེས་རབ་ཀྱི་ལྟ་བ། ལྟ་བ་དེ་དེ་ནི་ཐལ་འགྱུར་བའི་ལྟ་བ་དེ་བྱེད་དགོས་ཡོང་གི་དེ་ནི། དེ་རེད་བ་ཤེས་རབ་ཀྱིས་བདག་ཏུ་ཉེ་བར་ཞེན་པའོ། དེས་དེ་ནི། གོང་གི་ཤེས་རབ་ནི་རང་རྒྱུད་པ་མན་ཆད་ཀྱི་ལྟ་བ་རྙེད་པའི་ཤེས་རབ་ཡང་བྱེད་པས་མི་ཟློས་སོ། མི་ཟློས་ཟེར་ན་ཉིས་བརྩེགས་ཆགས་ཀྱི་མ་རེད། གོང་གི་ཤེས་རབ་ཟེར་ཡག་བྱུང་བ་དང་དེ་ཁོ་ན་ཉིད་པའི་གནས་ལུགས་རྟོགས་པའི་ཤེས་རབ་ཟེར་ཡག་གཅིག་འདུག་པ། དེ་དང་ད་ལྟ་དེ་དེ་ཉིད་རྟོགས་པ་ཟེར་ཡག་དེ། རྗེས་མ་དེ་ཐལ་འགྱུར་བའི་དེ་བྱས། སྔ་མ་དེ་དེ་ནི། རང་རྒྱུད་པ་མན་ཆད་ཀྱི་དེ་བྱས་ན་འགྲིག་གི་རེད། གོང་གི་ཤེས་རབ་ནི་རང་རྒྱུད་པ་མན་ཆད་ཀྱི་ལྟ་བ་རྙེད་པའི་ཤེས་རབ་ཡང་བྱེད་པས་ཤེས་རབ་ལ་ཡང་བྱེད་པས་མི་ཟློས་སོ། གཞན་སླ། ད་གོ་སླ་གི་རེད་གསུངས་རེད། ད་གངས་རྒྱལ་རྩ་ཚིག་འདྲ་བོ་དེ་མདོ་སྡེ་དེང་ཀ་ས་དེ་མདོ་སྡེ་རྒྱན་མདོ་སྡེ་རྒྱན་གྱི་དེ་རེད། དེ་ནས་བཤེས་གཉེན་དུལ་བ་ཞི་བ་ཉེར་ཞི་བ། དེ་ནས། ཡོན་ཏན་ལྷག་ཅིང། བརྩོན་བཅས་ལུང་གིས་ཕྱུག། དེ་ཉིད་རབ་ཏུ་རྟོགས་པ་སྨྲ་མཁས་ལྡན་བརྩེ་བའི་བདག་ཉིད་སྐྱོ་བ་སྤངས་ལ་བརྟེན་ཟེར་བ་དེ་བྱས། གཞན་ལ་འདི་ཐམས་ཅད་མ་ཚང་ནའང། ད་ཆ་ཚང་གཅིག་ཚང་ཡང་ཁག་པོ་ཡོད་རེད་དེ་རེད་བ་ད་དུས་ཚོད་སྙིགས་མའི་སྐབས་ལ་དེ་འདྲའི་ཆ་ཚང་ཚང་བསྡད་པ་ཅིག་ཡོན་ཏན་བཅུ་ཆ་ཚང་ཚང་མཁན་དེ་བླ་མ་རྙེད་ཡག་ག་ལ་ཁག་པོ་རེད། མ་ཚང་ནའང་བསླབ་གསུམ་གྱིས་རྒྱུད་དུལ་བ་དང་གལ་ཆེ་སྟེ། ཚུལ་ཁྲིམས་ཀྱི་བསླབ་པ་དང་ཏིང་ངེ་འཛིན་བསླབ་པ་ཤེས་རབ་ཀྱི་བསླབ་པས་རྒྱུད་དུལ་བ་དང་སྙིང་བརྩེ་བ་དང་དེ་ཉིད་རྟོགས་པ་ལྔ་ངེས་པར་ལྡན་དགོས། པོ་ཏོ་བས་ངེད་ཀྱི་སློབ་དཔོན་ཡེར་པའི། ཡེར་པའི་ཞང་བཙུན་ཀུན་ལ་མང་དུ་ཐོས་པ་ཡང་མེད། སྐྱོ་བ་བཟོད་པ་ཡང་མེད་པས་བླ་བོ་དྲིན་དུ་བཅག་པ་རེ་བྱས་པ་ཡང་མེད་དེ། འདི་ནི། འདི་ནི། རེད་པ་ད། སྨྲ་མཁས་ལྡན་དེ་སྨྲ་མཁས་པོ་དེ་འདྲ་ཡོག་མ་རེད། སྔ་མ་ལྔ་ཡོད་པས་དྲུང་ན་སུ་ཡོད་པ་ལ་ཕན། གཉན་སྟོན་ལ་སྨྲ་མཁས་པ་ཡེ་མེད་ཡོན་བཤད་རེ་བྱས་པ་ཡང་འདི་ཀུན་གྱིས་ད་རེས་མ་གོ་སྙམ་པ་ལས་མི་ཤེས་ཏེ་ལྔ་པོ་ཡོད་པས་སུ་ཉེ་བ་ལ་ཕན་གསུང་ངོ། བླ་བོ་དྲིན་དུ་བཅག་པ་ཞེས་གསུངས་པ་ནི་འདིས་འགྲིག་འདུག་སྙམ་པའམ། ཐུགས་རྗེ་ཆེ་ཞེས་སྐད་ཆ་ལེགས་སོ་སྟེར་བ་ལ་བྱས་ཟེར་དེ་འདྲའི་ཅིག་གནང་མི་བྱེད་པ་འདྲ་བོ་རེད་པ་ད། བླ་མ་དེ་འདྲའི་ཡོག་རེད་པ་ད། ཡིན་ན་ཡང་ཁོ་བོས་སློབ་མ་ལ་ཕན་གྱི་ཡོད་རེད་དེ་ལྔ་དེ་ཡོད་ཙང། དུས་མཐར་དེ་ལྟ་བུའི་ཡང་དཀོན་ནའང་སྲིད། ད། འོ་དེ་རེད་ད། པོ་ཏོ་བ་བཞུགས་པའི་ཁ་ཐུག་གི་ད་ལྟ་བྱེད་ཀྱི་ཡིན་ན་ད། དུས་ཞེ་དྲག་གི་མར་རྙིང་རུ་ཕྱིན་པ་ར་བ་ད་དཀོན་རུ་དཀོན་རུ་དཀོན་རུ་འགྲོ་གོ་ར་བ། དེ་ཡིན་ཙང་དུས་མཐར་དེ་ལྟ་བུའི་ཡང་དཀོན་ན་སྐྱོན་ཡོན་གཉིས་ལས་ཡོན་ཏན་གཙོ་ཆེ་བ་ཞིག་དང། ཚེ་འདི་ལས་ཕྱི་མ་གཙོ་ཆེ་བ་དང། བདག་གཞན་གཉིས་ལས་གཞན་གཙོ་བོར་བྱས་པ་ཞིག་ལ་བསྟེན་དགོས་པ་གནད་ཡིན་ཟེར་གནད་འགག་འདི་རེད། ད་བླ་མ་བསྟེན་ན། ཡོན་ཏན་ཆ་ཚང་ཚང་ང་ཅིག་རྙེད་ན་ནི་ཡག་ཤོས་རེད། གལ་སྲིད་དེ་འདྲ་རྙེད་གི་མི་འདུག་ནའང་སྐྱོན་དང་ཡོན་ཏན་གཉིས་ནང་ནས་ཡོན་ཏན་གཙོ་ཆེ་བ་ཞིག་ཡོན་ཏན་གཙོ་བོ་གནང་མཁན་ཅིག། ཚེ་འདི་དང་ཕྱི་མ་གཉིས་ནང་ནས་ཕྱི་མ་གཙོ་བོ་འཛིན་མཁན་ཅིག། བདག་དང་གཞན་གཉིས་ནང་ནས་གཞན་གཙོ་བོ་འཛིན་མཁན་བླ་མ་དེ་འདྲ་ཅིག་བསྟེན་དགོས་རེད། གཙོ་བོ་བྱས་པ་ཞིག་ལ་བསྟེན་དགོས་པ་གནད་ཡིན། དེ་ལྟར་མིན་པར་མི་དགེ་བའི་བཤེས་དང་འཕྲད་ན། སོར་མོའི་ཕྲེང་བ་ཅན་ལ་ལོག་པའི་བཤེས་གཉེན་གྱིས་ལམ་ལོག་པར་བསྟན་ནས། སྡིག་ཚབས་པོ་ཆེ་བསགས་དགོས་བྱུང་བ་ལྟར་འགྱུར་བས། དེ་ནས་དང་པོ་ནས་ལེགས་པར་བརྟགས་ཏེ་འོས་པར་མཐོང་བ་ན་བླ་མ་བསྟེན་པར་བྱའོ། བརྟག་དཔྱད་ཡག་པོ་བྱས་ད་འདི་འགྲིག་ས་རེད་བླ་མ་བསྟེན་འདི་བླ་མ་སོ་སོའི་བླ་མ་བསྟེན་ན་ཨ་ནི་ཏག་ཏག་རེད་ཤག། ཨ་ནི་སོ་སོའི་བི་གའི། དམ་ཚིག་ཡག་པོ་སྲུང་ཐུབ་ས་རེད་བསམ་པ་འདྲ་བྱུང་ན་ཨ་ནི་བླ་མ་དེ་བསྟེན་དགོས་རེད། ཨོ་དེ་རེད། ད་འདི་བར་དེ་ལ་སྐུ་སངས་ཕེབས་ཤོག་ན། ད་དེ་ནས། ཤོག་གུ་སུམ་བརྒྱ་དང་ལྔ་བཅུ་ང་གཅིག་གི་དེ་ཡིན་པ། ཨོ་དེ། བླ་མ་བསྟེན་པར་བྱ་འོས། ད་མཚན་ཉིད་དང་ལྡན་པ། ད་སློབ་མ་ཡང། ད་སློབ་མ་མཚན་ཉིད་དང་ལྡན་པ་ཅིག། སློབ་མ་ཡང་ག་འདྲ་ཅིག་དགོས་རེད་ཟེར་ན། རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བའི་ཕྱོགས་ཞེན་མེད་ཅིང་གཟུ་བོར་གནས་པ་དང། ལེགས་ཉེས་འབྱེད་པའི་ཤེས་རབ་དང། དོན་གཉེར་ཆེན་པོ་ཅན། བླ་མར་གུས་པ་ཆེན་པོ་དང་ལྡན་པ། ཡིད་ལེགས་པར་གཏད་དེ་ཉན་པ་དང་ལྔ་ཚང་ན་ནི་ཆོས་མཐར་ཕྱིན་པ་འོང། ཆོས་མཐར་ཕྱིན་མཁན་གྱི་ད་སློབ་མ་དེ་ག་འདྲ་ཅིག་བསྟེན་དགོས་རེད་ཟེར་ན། ད་ཁྱད་ཆོས་ལྔ་འདུག་པ། ཨོ། དེ་ལྟ་བུའི་སློབ་མས་བླ་མ་བསྟེན་ཚུལ་ཇི་ལྟར་བྱེད་ཅེ་ན། ད་སློབ་མ་མཚན་ཉིད་དང་ལྡན་པ་དེས་ཨ་ནི་བླ་མ་མཚན་ཉིད་དང་ལྡན་པ་ད་ག་འདྲས་བསྟེན་དགོས་རེད་ཟེར་ན། ད་དེ་ནི་གསུམ་པ་བསམ་པས་བསྟེན་ཚུལ་ལ་གཉིས། གསུམ་པ་བསམ་པས་བསྟེན་ཚུལ་ལ་གཉིས། རྩ་བ་དད་པ་སྦྱང་བ་དང་བཀའ་དྲིན་རྗེས་སུ་དྲན་ནས་གུས་པ་བསྐྱེད་པའོ། ད་བསྟེན་ཚུལ་དེ་ལ་བསམ་པས་བསྟེན་ཚུལ་སྦྱོར་བས་བསྟེན་ཚུལ་ཟེར་དེ་རེད་པ་ད་བསམ་པས་བསྟེན་དེ་ལ་རེད། གུས་པ་བསྐྱེད་པའོ། འདི་གཉིས་ལུང་རིགས་ཀྱིས་མཐའ་བསྐོར་རི་བསྐོར་བྱས་ཏེ་བསྒོམས་ན་བཤེས་གཉེན་བསྟེན་ཚུལ་ཚུལ་བཞིན་བྱས་སྙམ་པའི་སྤྲོ་ཤུགས་ཆེན་པོ་འོང་གསུངས་རེད། ཨ་ནི་རྩ་བ་དད་པ་སྦྱང་བ་ད་དང་པོ་དེ་རེད་པ་དེ་དང་བཀའ་དྲིན་རྗེས་སུ་དྲན་པ་གཉིས་ཆེན་པོ་འོང་དེ་མིན་ཆོས་ཞུས་སྙམ་པ་ལས་མི་ཡོང་བས། འདིའི་སྤི་ཀའི་ལུང་རིགས་ཀྱིས་བསམ་མནོ་ཡག་པོ་མ་བཏང་ན་དད་པ་སྦྱང་བ་དང་བཀའ་དྲིན་རྗེས་སུ་དྲན་པ་གཉིས། ཨ་ནི་སྤི་ཀས་སོ་སོའི་བླ་མ། རོ་བདག་བླ་མ་ལ་ཅིག་ཆོས་ཞུས་སྙམ་པ་ཅིག་མ་གཏོགས་ཞེ་དྲག་གི་པའི་སེམས་གཏིང་ནས་སྤི་ཀའི་སྤྲོ་ཤུགས་ཆེན་པོ་ཅིག་ཡོང་གི་མ་རེད། དེ་མིན་ཆོས་ཞུས་སྙམ་པ་ལས་མི་ཡོང་བས་དེས་ན་དང་པོ་རྩ་བ་དད་པ་སྦྱང་བ་ལ་གསུམ་ཡོད། འདི་དད་པ་ནི་སངས་རྒྱས་དངོས་ཀྱི་འདུ་ཤེས་བསྐྱེད་པའི་ཨ་ནི་དད་པ་སྟེ། འདི་དང་མར་ཤེས་གཉིས་དམིགས་སྐོར་གཞན་ལས་སྐྱེ་དཀའ་ཤོས་ཤིག་ཡིན། ད་ལམ་རིམ་གི་དམིགས་སྐོར་ནང་ལོགས་ནང་ལོགས་པའི་སྐྱེ་དཀའ་ཤོས་འདྲ་བོ་དེ། འདི་ནི་རྩ་བ། དད་པ་སྦྱང། བླ་མ་སངས་རྒྱས་དངོས་སུ་མཐོང་བའི་ད་དད་པ་བྱེད་རོགས་དེ་དང། ཨ་ནི་བི་ཀའི། སེམས་ཅན་ཐམས་ཅད་པའི་རང་གི་མ་ཡིན་པ་ཤེས་ཡ་བྱེད་རོགས་དེ་གཉིས་ད་སྐྱེ་དཀའ་ཤོས་ཅིག་རེད་གསུངས་པས། སྐྱེ་དཀའ་ཤོས་ཡིན་ལ། དཀའ་ཡང་འབད་དེ་མ་བརྩོན་ན། འདི་མན་ཆད་ཀྱི་ལམ་གཞན་རྣམས་རྒྱུད་ལ་མི་སྐྱེའོ། འོ་འདི་རེད། དེ་ལ་སྤྱིར་དད་པ་ནི། དཀར་ཆོས་ཐམས་ཅད་སྐྱེད་པའི་གཞིའམ་རྩ་བ་ཡིན་ཏེ་དཀོན་མཆོག་སྒྲོན་མའི་མདོ་ལས། དད་པ་སྔོན་འགྲོ་མ་ལྟར་བསྐྱེད་པ་སྟེ་ཡོན་ཏན་ཐམས་ཅད་སྲུང་ཞིང་འཕེལ་བར་བྱེད། ཅེས་སོགས་དང། སྔོན་ཇོ་བོ་ཆེན་པོ་ལ་མི་ཞིག་གིས་ཨ་ཏི་ཤ་གདམས་ངག་ཞུ་ཞེས་ལན་གཉིས་ཞུས་ཀྱང་ཅང་མ་གསུངས་པ་ན། ཁོས་སྐད་ཆེན་པོས་བོས་པའི་ཚེ། ཧེ། ཧེ་ཧེ། ཁོ་བོ་ལ་རྣ་བ་ད་བཟང་པོ་བཟང་པོ་འདུག་སྟེ། མན་ངག་བྱ་བ་དད་པ་ཡིན། དད་པ་དད་པ་ཞེས་གསུངས་པ་དང། ཇོ་བོ་རྗེ་དེ་བ་གཅིག་ཞབས་སྐོར་ཕེབས་ཀྱི་ཡོད་ན་གཅིག་ལ་ཕེབས་འགྲོ་དུས་གང་ན་ཨ་ནེ་མི་གཅིག་གིས་ཇོ་བོ་རྗེ་ལ་དཔེར་ཆོས་གནང་རོགས་གནང་ཞུས་ནས་རེད་པ་ད་ཇོ་བོ་རྗེ་ད་རྒྱ་གར་གྱི་པཎ་གྲུབ་ཆེན་པོ་ཞེས་ནི་རྩ་ཆེན་པོ་ཡིན་པ་ཧ་གོ་གི་རེད་པ་ན་སྐད་གྲགས་ཆེན་པོ་དེ་ཡིན་དུས་རྒྱབ་ལོགས་ནས་བྱས་ནས་ཇོ་བོ་རྗེ་ལ་དཔེར་ང་ལ་དཔེར་མན་ངག་ཅིག་གནང་རོགས་གནང་ཞུས། ཞུས་པའི་སྐབས་འདི་ཇོ་བོ་རྗེ་ཡིས་མ་གསན་པ་བཟོ་འདྲ་པོ་བྱས་ཕེབས་འགྲོ་རེད་ཡུན་ནས་ཡར་མ་གནང་ནས་ཕེབས་འགྲོ་ཡིན་ཙང་ཁོས་བསམ་ན་ཇོ་བོ་རྗེ་ཏོག་ཙམ་སྙན་ཏོག་ཙམ་མཁྲེགས་པོ་ཡོད་ཀྱི་རེད་བསམ་ནས་སྙན་གྱིས་མ་གསན་པ་ཡིན་འགྲོ་སྲིད། དེ་བྱས་པའི་སྐབས་ན་དེ་ནས་ཁོས་སྐད་ཆེན་པོས་བོས་པའི་ཚེ་ཟེར་ཡང་ཇོ་བོ་ཨ་ཏི་ཤ་ཟེར་བོས་པའི་སྐབས་ལ་དེ་ནས་ཁོ་བོ་ལ་རྣ་བ་ད་བཟང་པོ་བཟང་པོ་འདུག་ང་ལ་ཨམ་ཅོག་ད་ཐང་ཐང་ཡོད་གསུང་བ་རེད་རྣ་བ་ཨམ་ཅོག་ད་ཐང་ཐང་ཡོད་དེ་མན་ངག་བྱ་བ་དེ། དད་པ་ཡིན། མན་ངག་དགོས་ཀྱི་ཡོད་ན་དད་པ་དགོས་ཀྱི་རེད། སློབ་མ་ལ་མན་ངག་དགོས་ན། ཨ་ནི་དད་པ་དགོས་ཀྱི་རེད། དད་པ་མེད་ན། རེད་པ་དང་ཨ་ནི་ཆོས་ཤེས་པས་མན་ངག་ཤེས་པས་ཕན་ཡ་ཡོད་མ་རེད། དེ་དེ་གསུང་གི་ཡོད་རེད། རྒྱལ་བ་དབེན་ས་པ་ཆེན་པོས་མདོར་ན་རྟོགས་པ་ཆེ་ཆུང་གང་སྐྱེས་ཀྱང་དད་པ་ཆེ་ཆུང་བསྒོམས་པའི་མཐུ་ཡིན་པས་དངོས་གྲུབ་འབྱུང་གནས་དྲིན་ཅན་བླ་མ་ལ་ཡོན་ཏན་བསམ་ཞིང་སྐྱོན་ནི་མི་ལྟ་བའི་གདམས་པ་འདི་ཉིད་མཐིལ་དུ་འཛིན་པ་དང། དམ་བཅའ་འདི་དག་གེགས་མེད་མཐར་ཕྱིན་ཤོག་ཅེས་པ་ལྟར། རང་ལ་རྟོགས་པ་སྐྱེ་མི་སྐྱེ་སོགས་བླ་མར་དད་པ་ཡོད་མེད་དང། དད་པ་ཆེ་ཆུང་ལ་རག་ལས་པས། མཆོག་གི་དངོས་གྲུབ་སྒྲུབ་པ་ལ་ནི་བླ་མ་སངས་རྒྱས་དངོས་སུ་མཐོང་བའི་དད་པ་དང། ད་མཆོག་གི་དངོས་གྲུབ་དཔེར་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཀྱི་འདུག་ན། ཨ་ནི་སོ་སོའི་བླ་མ་ལ་སངས་རྒྱས་དངོས་སུ་མཐོང་བའི་དད་པ་དེ་དགོས་ཀྱི་ཡོད་རེད། བླ་མ་ལ་སངས་རྒྱས་དངོས་སུ་མཐོང་བའི་དད་པ་མེད་ན་སོ་སོ་མཆོག་གི་དངོས་གྲུབ་ཐོབ་ཡ་ཡོད་མ་རེད། ཟུང་འཇུག་རྡོ་རྗེ་འཆང་གི་གོ་འཕང་ཐོབ་ཡ་ཡོད་མ་རེད། སྔགས་ལ་བསྟེན་གི་ཡིན་ནའི་རེད་ག་པར་གཅིག་བསྟེན་གི་ཡིན་ནའི། བླ་མ་ལ་སངས་རྒྱས་དངོས་སུ་མ་མཐོང་ན། ཨ་ནི་སངས་རྒྱས་ཡ་ཡོད་མ་རེད་གསུངས་པ་རེད། འཇིག་རྟེན་པའི་དངོས་གྲུབ་ཕྲ་མོ་བསྒྲུབ་པ་ལ་ཡང་དད་པ་གཅིག་དགོས་ཀྱི་རེད། འདི་རེད་མཆོག་གི་དངོས་གྲུབ་བསྒྲུབ་པ་ལ་ནི་བླ་མ་སངས་རྒྱས་དངོས་སུ་མཐོང་བའི་དད་པ་དང། གདམས་ངག་ཀྱང་མ་ནོར་བ་ངེས་པར་དགོས། གདམས་ངག་ནོར་ཀྱང་དད་པ་ཡོད་ན་དད་པའི་ཡིད་ཆེས་ན་ཐུན་མོང་གི་དངོས་གྲུབ་ཕྲན་བུ་བསྒྲུབ་ནུས་ཏེ། རྒྱ་གར་ན་མི་ཞིག་གིས་བླ་མར་གདམས་ངག་ཞུས་པ་ལ་བླ་མས་མ་རི་ལེ་ཛ་ཞེས་དོན་དུ་མར་སོང་གསུངས་པ་ཡིན་པ་ལ་ཁོས་དེ་མ་གོ་བར་གདམས་ངག་ཏུ་བཟུང་ནས་ཚིག་དེ་བགྲངས་པས་རང་གཞན་གྱི་ནད་སོས་པ་སོགས་བྱུང་ཟེར། ད་ཡང་མི་གཅིག་གིས་བླ་མ་གཅིག་ལ་པི་ཀའི་གདམས་ངག་ཅིག་གནང་རོགས་གནང་ཞུས་པའི་སྒང་ལ

འོན་ཏང་དེ་འདྲའི་སོ་ཡན་གྱི་བ་ད་སྔོན་མ་པི་ཀའི་རྒྱ་གར་ལ་ཡིན་པ་འདྲ་ཡང། འདི་ནས་ཨ་མ་གཅིག་ལ་སྤུ་གུ་གཅིག་ཡོད་རེད། ཨ་ནི་སྤུ་གུ་དེ་ཨ་ནི་དགོན་པ་ལ་སློབ་སྦྱོང་བྱེད་གར་གྲྭ་པ་བྱེད་གར་བཏང། ལོ་ཏག་དགོན་པ་ལ་གྲྭ་པ་བྱས་སྤུ་གུ་ཨ་ནི་པི་ཀའི་དགེ་ཚུལ་སྒྲུབ་པ་བསྒྲུབ་ཨ་ནི་སློབ་སྦྱོང་བྱས། ཡིན་ན་ཡང་ཞེ་དྲག་རང་བརྩོན་འགྲུས་ཞེ་དྲག་བྱེད་ཀྱི་ཡོད་ས་མ་རེད་དགོན་པ་ཞེ་དྲག་རང་བརྩོན་འགྲུས་མ་བྱས་པ་བྱས། ད་དེ་ནས་གང་ཙམ་ཅིག་ལ་ལོ་གཅིག་ལ་དེ་ནས་ལུང་པ་ལ་མུ་གེ་བྱུང། མུ་གེ་ཟེར་ན་སྟོན་ཐོག་མ་ལེགས་པ་བྱས་ད་ཆར་པ་མ་བཏང། ཆར་པ་མ་བཏང་ཡིན་ན་ཞིང་ཁ་སྐམ། ཞིང་ཁ་སྐམ་ནས་སྟོན་ཐོག་མ་ལེགས་སྟོན་ཐོག་མ་ལེགས་ཡིན་ཙང་མང་ཆེ་དེ་ཞིང་པ་ཡིན་དུས་ད་ཁ་ལག་ཟ་ཡ་དཀོན་པོ་ཞིག་ཆགས་འགྲོ་རོགས་ད་པས་མུ་གེ་ཟེར་ཡ་དེ་རེད། དེ་ཡིན་དུས། ཨ་ནི་ད་ལྟ་ཕུ་གུ་ཡོད་པ་ད་བ་ད་དེ་ཡི་ནང་ཨ་མ་བྱེད་བར་ཟ་མོ་གཅིག་ཨ་མ་དེས་དེ་ནས་བྱས་ནས་ད་སྤུ་གུ་དེ་ཚུར་ནང་སླེབས་ཡོང་དུས་སྒང་ལ་ཁོ་རང་གི་རེ་བ་རེ་བྱས་ནས་ད་སྤུ་གུའི་རྡོ་བཙོ་ཡག་གི་སྔགས་ཡོད་རེད་པ་ད་རྡོ་བཙོ་ཡག་གི་སྔགས་ཞིག་ཡོད་པ་འདྲ། རྡོ་སྔགས་དེ་བཏོན་ན་ཨ་ནི་རྡོ་བཙོས་ན་ཆུ་ནང་ལ་རྡོ་དེ་བཙོས་ནས་ཟ་ཆོག་གི་ཡོད་རེད་མུ་གེའི་སྒང་ལ་ཁ་ལག་གི་ཚབ་འདྲ་བོ་བྱས་ད་རྡོ་བཙོ་ཡག་གི་སྔགས་ཞིག་ཡོད་པ་འདྲ་དེ་ད་ཁྱེད་རང་ག་རེ་རེད་ཟེར་དྲིས་པ་རེད། ཨ་མ་དེར་སྟབས་བུ་ཞེ་དྲག་མཁས་པོ་ཆགས་བསྡད་ཡོད་བསམ་གྱི་རེད་པ་དང་བུ་གོ་ཅིག་མཁས་པོ་རེད་བསྡད་ཡོད་མདོག་མདོག་ར་བྱེད་ཀྱི་ཡོད་ཀྱི་རེད་པ་ནམ་རྒྱུན་ཨ་མ་ཡོད་ས་ལ་ཅིག་འཇོན་འཇོན་འཇོན་འདྲ་བོ་ཅིག་བེད་ཅིག་བྱེད་ཀྱི་ཡོད་ཀྱི་རོ་བ། དེ་ཡིན་དུས་ཨ་མས་དེར་དྲིས་ནས་ད་བྱེད་ཡོང་སྒང་ལ། ཨ་ནི་བུ་གོ་དེ་ང་ཤེས་ཀྱི་མེད་ཟེར་ནས་ཟེར་མ་བྱུང་བ་བྱེད་རོགས་དར་ངོ་འདྲ་བོ་སྤམ་འདྲ་བོ་ཤོར་ཨ་མའི་རེ་བ་ཞེ་པོ་ཅིག་ཡོད་བསམ་གྱི་རེད་པ་མཁས་པོ་ཡོད་བསམ་ནས་དེ་ཡིན་ཙང་འདྲ་ཟེར་ཅིག་གོ་མྱོང་བ་འདྲ། སྔགས་དེ་འདྲ་ཟེར་ཅིག་གོ་མྱོང་ཆ་ཚང་ཧ་མ་གོ་བྱས་ཨ་ནི་ཙཱ་དང་བ་གཉིས་ནོར། ལྷ་མོ་ཙུན་དཱ་གི་སྔགས་དེ་གི། ཙཱ་ལི་ཙུ་ལི་ཙུ་ལི་ཡེ་སྭཱ་ཧཱ་ཟེར་དུས། སྔགས་འདི། ཨ་ནི་བ་ནོར་ནས་བ་ལི་བུ་ལི་བུ་ལ་ཡེ་སྭཱ་ཧཱ་ཟེར། ཙཱ་གི་ཚབ་དེ་ལ། ཨ་ནི་བ་ལི་བུ་ལི་བུ་ལ་ཡེ་སྭཱ་ཧཱ་ཟེར་ནས་ཨ་མ་དེ་ལ་བསླབ་བྱས་རེད། ཨ་མ་དེ་བསླབ་བྱས་ཙང་ཨ་མ་ཡིད་ཆེས་ཐག་ཆོད་སོ་སོའི་སྤུ་གུ་གི་བསླབ་རེད་ཨ་ནི་ད། སྐྱག་རྫུན་ནི་བཤད་ཀྱི་མ་རེད་བསམ་ནས་རོ་ད། བསམ་ནས་ད་དེ་རང་དད་པ་བྱས་ནས་སྔགས་དེ་ལ་དད་པ་བྱས་ཡིད་ཆེས་བྱས་ནས། ཨ་ནི་བ་ལི་བི་ལི་བི་ལ་ཡེ་སོ་བ་ལི་བི་ལི་བི་ལ་ཡེ་སོ་སེ། རེ་བ་ད་ཨ་ནི་ས་ཨ་ནི་རང་རང་རང་ནི་ཨ་ནི་རྡོ་བཙོས་པའི་ཁ་ལ་རྡོ་ཚོས་ཡོང་གོ་ཡོག་རེ་ཨ་མ། རྡོ་ཚོས་ནི་ཟ་ཡ་རག་ཡོག་རེ་ཨོ་དེ་རེ། ཟ་ཡ་རག་ནི་མུ་གེ་གི་མ་ཤི་བྱུང་རེ་ཨ་མ་དེ། ད་དེ་ནི་གང་ཟག་ཅིག་ལ་ཨ་ནི་གཞན་དག་ཁོ་རང་ཚོ་ངོ་ཤེས་པ་འདྲ་བ་ད་ག་རེ་ཡིན་ན་ཅིག་མཁས་པ་ཅིག། སླེབས་རེད་མཁས་པ་ཅིག་ཕེབས་ནི། མཁས་ནི་ཕེབས་ནི་ཨ་ནི་དེ་སླེབས་ཡོང་དུས་ཨ་མི། བ་ལི་བུ་ལི་བུ་ལ་ཡེ་སོ་འདོན་སྡད་ཡོག་རེ་ད་དེ་གི་ད་ནོར་ཤག་གསུངས་པ་རེ་ད། ཨོ་དེ་མ་རེད་ཁྱོན་ནི་དཔེ་ནོར་དེ་ཤ་སི་ཅང་དེ། བ་ལི་བུ་ལི་བུ་ལ་ཁྱོན་ནི་མ་རེད་དེ་ལྷ་མོ་ཙུན་དེ་ཙ། བ་དང་ཙ་གཉིས་ནོར་རེད་ཙ་ལི་ཙུ་ལི་ཙུ་ལ་ཡེ་སི་ལབ་གོ་རེད་མ་གཏོགས་དེ་སྔགས་དེ་དཔེ་ནོར་འཇོག་རེད་སི་ལ་བདོ་བ། མི་མཁས་པ་ཅིག་རེད་དེ་ཁྱེད་བས་ཡིན་ས་ད་ལམ་ཉིན་དེ་དེ་སི་མཁས་པ་ཁྱེད། ཡིན་ད་ཨ་མ་དེ།

བྱས་ཙང། དད་པ་ཡོད་ན་སྔགས་བཟླས་སུ་ནོར་བ་ཡིན་ན་ཡང། དེ་གའི་དངོས་གྲུབ་དེ་འགྲུབ་ཡོང་བ་རེད་དངོས་གྲུབ་ཕྲ་མོ་དེ་ཚོ། ད་སངས་རྒྱས་ཀྱི་གོ་འཕང་དེ་ལམ་མ་ནོར་བ་ཞིག་དགོས་ཀྱི་རེད་མ་གཏོགས་རེ་བ་ལྟར་ལམ་ནོར་ན་ཡང་འགྲིག་གི་མ་རེད་དད་པ་དགོས་ཀྱི་རེད་དད་པ་དེ་ཡང་བླ་མ་སངས་རྒྱས་སུ་མཐོང་བའི་དད་པ་དགོས་ཀྱི་རེད། ཉུང་འདི་རེད། ཨོམ་བྷ་ལི་བྷི་ལི་བུནྡ་ཡེ་སོ་ཞེས་ལྷ་མོ་ཙུནྡའི་སྔགས་ཀྱི་ཙ་དང། བ་ནོར་ནས་བགྲངས་ཏེ་མུ་གེའི་སྐབས་རྡོ་བཙོས་ནས་ཟོས་པའི་རབས་བཞིན་ཡིན།

དེ་བསྐྱེད་ཐབས་ཀེའུ་ཚང་ཡབ་སྲས་ནས་བརྒྱུད་པའི་མན་ངག་ལྟར་དང་པོ་རྩ་བ་དད་པ་སྦྱང་བ་ལ་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་སོགས་གསུམ་ལས། བལྟ་དགོས་པའི་རྒྱུ་མཚན་བལྟ་ནུས་པའི་རྒྱུ་མཚན་ཚུལ་ཇི་ལྟར་བལྟ་ཚུལ་སོགས་དེ་རེད། ད་གསུམ་ནི། དང་པོ་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་ནི། ད་མ་དཔྱད་སྒོམ་བྱེད་ཡ་དེ་གསུང་གི་ཡོད་རེད་དཔྱད་སྒོམ་བྱེད་སྟངས་དེ་བླ་མ་སངས་རྒྱས་སུ་བལྟ་དགོས་པའི་རྒྱུ་མཚན་ག་རེ་རེད།

ད་བླ་མ་སངས་རྒྱས་སུ་བལྟས་ན། སངས་རྒྱས་ཀྱི་དངོས་གྲུབ་དེ་གནང་གི་ཡོད་རེད། ཨོ་དེ། རང་ཉིད་ཁེ་བཟང་ཁེ་འདོད་ལ་གྱོང་མི་འདོད་པའི་ཕྱིར་བལྟ་དགོས། རང་གི་ཁེ་ཞིག་འདོད་ཕྱིན་ཆད་བླ་མ་སངས་རྒྱས་ཡིན་ནམ་མིན་ཡང་རུང་སྟེ་སངས་རྒྱས་སུ་བལྟས་ན། ཚེ་འདི་དང་ཕྱི་མའི་དོན། འདོད་དོན་ཀུན་འབད་མེད་དུ་འགྲུབ། པ་སོགས་ཁེ་ཆེ་སྟེ། ཨ་ཁེ་ག་རེ་ཡོད་རེད་ཟེར་ན། ཚེ་འདི་གི་དོན་དག་ཡིན་ན་ཡང་རེད། སྐྱེ་བ་ཕྱི་མའི་དོན་དག་ཡིན་ན་ཡང་རེད། འབད་པ་མེད་པར་དཀའ་ལས་ཆེན་པོ་བརྒྱབ་མི་དགོས་པར་འགྲུབ་ཡོང་གི་རེད། བླ་མ་ལ་སངས་རྒྱས་སུ་བལྟས་ན་སོ་སོ་གི་བླ་མ་ཕར་ཕྱོགས་ངོས་ཀྱི་སངས་རྒྱས་ཡིན་ན་ཡིན་མིན་ན་མིན་སོ་སོ་གིས་སངས་རྒྱས་སུ་བལྟས་བཞག་ན་ཁེ་བཟང་ཆེན་པོ་རེད། དཔེར་ན་མ་རྒན་མོས་ཁྱི་སོ་ལ་དད་པ་བྱས་པས་དེ་ནས་རིང་བསྲེལ་བབས་པ་བཞིན་ཡིན། དེའི་ལོ་རྒྱུས་ཅིག་ཡོད་རེད་མ་རྒན་པོས་ལོ་དང། ཨ་མ་གཅིག་གིས་སྤུ་གུ་གཅིག། དེ་ནས་ལྷ་ས་ལ་ཡར་གནས་སྐོར་བྱས་ནས་ཁམས་ནས་ཡར་ཡིན་ནས་དེ་གངས་ཀྱི་ཐག་རིང་པོ་ཕྱིན་ནས། ཨ་མ་དཔེ་དད་པ་ཞེ་པོ་ཡོད་མཁན་ཅིག་ཡིན་པ་འདྲ། ཨ་མ་དཔེ་དད་པ་ཆེན་པོ་ཞེ་པོ་ཅིག་ལྷག་པར་དུ་དཔེ་ལྷ་སའི་ཇོ་བོ་ཟེར་དཔེ་ད་ཞེ་དྲག་གི་དཔེ་དེ་བརྩི་གི་རེད་བ་ད། དེ་ནས་ཇོ་བོ་ཡིན་ག་ན་དེ་ནས། དེ་གར་སོང་ཤ་མ་གི་ཁྱི་སོ་ལ་དད་པ་བྱས་པས་རིང་བསྲེལ། དེ་ནས། ད་དེ་དཔེ་ལྷ་ས་གནས་སྐོར་ཕྱིན་ཇོ་བོ་རྗེ། ཨོ་དེ་གི་དེ་ནི། ཁྱེད་རང་གི་ཕ་གིའི་ཚེམས་འདྲ་བོ་ཅིག་རག་ཐབས་བྱེད། ཇོ་བོའི་ཚེམས། སངས་རྒྱས་ཀྱི་ཚེམས་ཟེར་སངས་རྒྱས་དངོས་སུ་ཕ་གིར་ཨ་མས། དེ་བསམ་བློ་བཏང་དགོས་རོགས་སངས་རྒྱས་དངོས་གནས་ཕ་གི་ན་བཞུགས་བསྡད་ཡོད་རེད་བསམ་ནས། ཨོ་ན་དེ་གི་ཚེམས་ཅིག་རག་ཐབས་བྱེད་རོགས་ཅིག། ཁྱེད་རང་འཁྱེར་ཤོག་ཡིན་གྱི་མིན་ཅིག། ཨོ་ན་དེ་འཁྱེར་མ་ཐུབ་པ་ཡིན་ན་ཁྱེད་རང་གནས་སྐོར་འགྲོ་ཡག་གི་བི་དེ་ཨ་ནི་ཕན་ཐོགས་མེད། ཨ་མས་མངགས་ཆ་བྱས་ཤག། དེ་བྱས་པའི་སྐབས་འདི་ནས་བུ་གུ་དེ་གནས་སྐོར་ཕྱིན་ཨ་ནི་ཇོ་བོ་རྗེ་དེ་བྱས་ར་ཁོ་དེ་ཚོའི་ཨ་མའི་མངགས་ཆ་དེ་བརྗེད་སོང་རེད། ལྷ་སར་ཡ་ལས་ག་ས་ག་ལ་ཕྱིན་པའི་ལྟད་མོ་འདྲ་པོ་མཐོང་རོགས་པ་ད། དེ་བྱས་ཡིན་དེ་བརྗེད་སོང་རེད་བརྗེད་ནས་དེ་གང་ཙམ་གྱི་མར་ལོག་མར་ལོག་ཡོང་དུས་ཨ་ནི་ཡ་གི་རི་སྒང་ནས་མར་བབས་ཡོང་ཡིན་ན་ག་དུས་ཡིན་ནམ་ད་ལ་ནི་མ་ཨ་ནེ། ཁོ་ཚོའི་དུད་ཚང་དེ་ཁྱིམ་དེ་མཐོང་ཡོང་ལ་བ་དང་ཁྱིམ་དེ་མཐོང་ཡོང་དུས་ལམ་སང་དྲན་པ་རེད་ཨ་མས་ཨོ་ད་ཡ་གིའི་ཚེམས་ཅིག་འཁྱེར་ཤོག་ཟེར་ཇོ་བོའི་ཚེམས་ཅིག་འཁྱེར་ཤོག་ཟེར་ལབ་བ་རེད་ད་དེ་ཅིག་མ་འཁྱེར་ན་ཨ་མ་དཔེ་སེམས་ཕམ་འགྲོ་གི་རེད། ཨ་ནེ་ཕར་ལྟ་ཚུར་ལྟ་རེ་བྱས་པའི་སྐབས་ན་ཁྱི་ཁྱི་མགོ་ཅིག་ཡོད་པ་འདྲ་ཁྱི་མགོ་སྐམ་པོ་ཅིག་ཨོ་དེ།